སྡོམ་པ་ལས་བརྩི་འོང་དུས་ཁ་ཁྱད་པར་ཅི་ཡོད་རེད། དགེ་བ་ལས་སུ་བརྩི་བཅུག་ག་ལ། བརྣབ་སེམས་མེད་པ་དང་གནོད་སེམས་མེད་པ་གཉིས་པོ་དེ། དགེ་བའི་སེམས་ཐམས་ཅད་ཀྱི་དེ་ནས་མཉམ་དུ་ཡོང་གི་ཡོད་ན་བརྣབ་སེམས་མེད་པ་དང་གནོད་སེམས་མེད་པ་གཉིས་པོ་དེ་གཅིག་ཡོད་ན་གཅིག་ཡོད་པའི་ཕྱིར་རོ།

ལྡན་པའི་སྒོ་ནས་ཡོད་མངོན་དུ་གྱུར་པའི་སྒོ་ནས་མེད་ཟེར་གྱི་རེད་དམྱལ་བ་ནང་ལ་དེ་ནས་གཞན་གྱི་ནོར་ལ་ཆགས་པ་འདྲ་པོ་དང་ཨ་ནེ་དེ་ང་ལ་ཐོབ་རོགས་བྱེད་ན་བསམ་པ་དེ་སྡུག་བསྔལ་ཁོ་རང་ཁ་ལོ་མ་ཆོག་བསྡད་ཡོད་རེད་ཨ་ནེ་གཞན་གྱི་ཅ་ལག་ལ་དེ་ནས་དཔེ་འདོད་པ་བྱེད་ཡ་དེ་ཡོད་མ་རེད་བ། བརྣབ་སེམས་དེ་མེད་ཟེར་ད་ག་ནང་བཞིན་ཨང། ལོག་ལྟ་དེ་ནི་འབྲས་བུ་མངོན་དུ་གྱུར་བཞིན་པའི་སྐབས་ཡིན་ཟེར་ན་ལོག་ལྟ་དེ་མེད་ཟེར་གྱི་ཡོད་རེད་ལོག་ལྟ་མངོན་དུ་གྱུར་བ་མེད། མེད་ན་ཡང་ཁོ། ད་ལྟ། གཉེན་པོ་བྱས་ནས་སྤང་བའི་སྤང་ཐུབ་ཡོད་མ་རེད་སྤང་མ་མ་ཐུབ་པ་ཡིན་ཟེར་ན་ཁོ་ལྡན་པ་ཡིན་ཟེར་གྱི་ཡོད་རེད།

ཐོབ་འདོད་ཀྱི་དེ་འདྲའི་བསམ་བློ་ཆེ་ལ་དེ་ནི་མངོན་དུ་གྱུར་པའི་སྒོ་ནས་ཡོད་མ་རེད། ཨ་ནི། དེ་ག་ནང་བཞིན་ལོག་ལྟ་དེ་ཡང་ལྡན་པའི་སྒོ་ནས་ཡོད་པ་མ་གཏོགས་མངོན་དུ་གྱུར་པའི་སྒོ་ནས་མེད་ཟེར་རྒྱུ་ཡིན། སྒྲ་མི་སྙན་ན་གསུམ་ཡོད་དེ། དེ་ན་བདུན་པ་དངོས་སུ་ཡང་ཟེར་འདུག་ངོ།

དགེ་བ་གསུམ་ནི་ཐམས་ཅད་ན་རྙེད་དང་མངོན་དུ་གྱུར་སྒོ་ནས།

མ་བརྟགས་དེ་ནི་དེ། དགེ་བ་བཅུ་ལ་ཡང་སྦྱོར་བ་དངོས་གཞི་མཇུག་གསུམ་གཞག་གོ། གཞག་གོ། དཔེར་ན། དགེ་སློང་གི་སྡོམ་པ་ལྟ་བུ་ཅིག་ལེན་པ་ཡིན་ན་དགེ་སློང་གི་སྡོམ་པ་ལེན་དུས་ག་ལ་ཐོག་མ་དེ་ནི། ང་དགེ་སློང་སྒྲུབ་ཀྱི་དཔེར་ན་གསོལ་བ་བཏབ་པ་དང་ཕྱག་འཚལ་བ་དང། ཨ་ནི། དེ་གིས་མཁན་པོར་གསོལ་བ་བཏབ་པ་ཟེར་མཁན་དེ་གཡོག་རེད་དེ་ནི་དེ་ག་ནང་བཞིན། གསོལ་བཞིས་ཀྱི་ལས། བྱེད་བྱེད་དགོས་རེད་བ་གསོལ་བཞིས་ཀྱི་ལས་བྱེད་དུས་ག་ལ་ལས། ཐེངས་མ་གསུམ་གྱི་བརྗོད་ཐེངས་མ་གསུམ་གྱི་བརྗོད་དུས་ག་ལ་ཐེངས་མ་དང་པོ་གཉིས་པ་དེ་ཡན་ཆད་སྒང་ག་ལ་སྦྱོར་བ་རེད། དེ་སྡོམ་པ་དེ་རེད་དེ་ནི་སྦྱོར་བ་རེད། ད་གསོལ་བཞི་གི་ལས་གསུམ་པ་བརྗོད་དུས་ག་བརྗོད་རྒྱུ་གསུམ་པའི་སྐབས་སུ་དེ་ནི་དགེ་སློང་གི་སྡོམ་པ་ཐོབ་དགོས་རེད་དགེ་སློང་སྡོམ་པ་ཐོབ་པ་དེ་ཁོ་རང་དངོས་གཞི་རེད་བ། ད་དགེ་སློང་སྡོམ་པ་ཐོབ་ཚར་སོང་ན་དེའི་གཞུག་ལ་ཡང་ང་ཚོ་དེ་ནི་བྱེད་ཡ་མང་པོ་ཡོད་རེད་བ། དུས་སྒོ་བརྗོད་ཡ་རེད་བ་དང་གདམས་ངག་བརྗོད་ཡ་རེད་བ་དེ་སོ་སོ་ཡིན་ན་ཡང་དེ་ནི་དེ་གི་དགེ་སློང་གི་དེ་ནི།

དེ་ཕྱིར་དེ་ནི། དེ་འདྲའི་མ་རྒྱ་ཤུགས་ཀྱི་རྩྭ་ཐང་དུ་མ་གཏོགས་ན་ཧབ་ཏུ་གར་བཞུད་དེ་ནི། མ་བདེ་བར་འདུག་བ་དང་དེ་ཡིན། དེ་ནི་དེ་གར་སྣང་ཞིང། ཨ་ནི། མ་བྱིན་ལེན་ལ་དེ་གར་བ། མ་བྱིན་ལེན་ལ་དེ་ནི། སྦྱོར་བ་དངོས་གཞི་མཇུག་གསུམ་ཡོད་རོ། མི་དགེ་བ་ཆ་བཞག་ཡིན་ན། ཨ་ནི། མ་བྱིན་ལེན་དེ་ནི། གར་ས། བརྐུ་བའི་ཕྱིར་དུ་རང་ཉིད་དེ་ནི། དེ་ནི། ཐོག་མར་བསམ་མནོ་གཏོང་ཡ་དང། ཨ་ནི། ཁོ་ཡིས་གོམ་པ་བརྒྱབ་ནས་དངོས་སུ་ཕྱིན་པ་དང། གཞན་ལ་བཅོལ་བ་ཡིན་ན་དེ་ནི་དེ་འདྲའི་ཚེ་ན་བརྐུ་བའི་ཕྱིར་དུ་ཇུས་བཀོད་བྱེད་པ་གང་ག་ཞིག་སྦྱོར་བ་རོ། ད་དངོས་སུ་ཕ་གིའི་དངོས་པོ་ལེན་ནས་ཐོབ་བློ་སྐྱེ་བ་དེ་དངོས་གཞི་རེད་བ་དེ་དུས་ཡོད་ནས་མ་བྱིན་ལེན་གྱི་དེ་ནི་ཕ་གི་གར་ཤོག་རེད། མི་དགེ་བ་དངོས་གཞི་དེ་སྐྱེ་བ་རེད་བ། ད་དེའི་མཚམས་ནས་དེ་ནི་དེའི་གཞུག་ལ་དེ་ནི་དངོས་པོ་དེ་གཞན་ལ་དེ་ནི་སྦས་ཡག་བསམ་མནོ་གཏོང་ཡག་འབྲས་བུ་ད་དེ་ནི་དེ་ལས་འཇུག་བྱེད་ཡག་མང་པོ་ཡོད་རེད་བ་དེ་ཕྱི་རང་ག་དེ་དེ་ཕ་གི་བསམ་མནོ་གཏོང་དེ་ལ་དེ་ནི་མཇུག་རེད་བ་དེ་ནང་བཞིན་བྱས་ནས་ཨ་ནི་ད་མ་བྱིན་ལེན་གྱི་སྦྱོར་བ་དངོས་གཞི་མཇུག་གསུམ་པོ།

མཛོད་དང་དེ་མཐུན་གྱི་ཡོད་རེད་ད། རྗེ་བཙུན་པས་ཤེས་ཤེས་ད་གཟོད་བྱས་ན་ནི་མཛོད་དང་མཐུན་གྱི་ཡོད་མ་རེད། དེ་དེ་སྤྱི་བཏང་ཁོ་ན་ད་ཕར་ཕྱིན་སྐོར་ལ་དེ་ཁས་ལེན་ཟིན་དུས་ད་དེ་དེ་འདྲ་བྱེད་རོགས། དེ་འདྲ་བྱས་ནས་ད་ལྟ་དེ་ཨ་ནི་མངོན་གྱུར་སྒོ་ནས་ཡོད་པ་ཡིན་ཟེར་དང་ལྡན་པའི་སྒོ་ནས་ཡོད་པ་ཡིན་ཟེར་དེ་གཉིས་དབྱེ་བ་དེ་ངེས་པར་དུ་ཕྱེ་དགོས་རེད། དེ་ནི་དཔེར་ན། སྒྲ་མི་སྙན་པའི་སྒྲ་མི་སྙན་པའི་རྒྱུད་ལ་དེ་ལ་ཅ་ལག་ལ་བདག་བདག་ཏུ་བཟུང་བ་མེད་པ། ངའི་ཅ་ལག་ཡིན་ཁོའི་ཅི་ག་ལ་ཡང་བདག་པོ་རྒྱག་ཡ་ཡོད་མ་རེད་བ། དེ་མེད་ཙང་ནི་ཁོའི་ཅ་ལག་ཞིག་ང་བྱུང་རོགས་བྱེད་ན་བསམ་པའི་བརྣབ་སེམས་སྐྱེ་ཡ་ཡོད་མ་རེད་བ། ཡོད་མ་རེད་དེ་གཉེན་པོ་གིས་བརྣབ་སེམས་སྤངས་མེད་པ་ཡིན་ཙང་ནི། མ་སྤངས་ཀྱི་བར་དུ་ཁོ་ཐོབ་པ་དེ་ཡོད་པ་ཡིན་ཙང་ནི། ལྡན་པ་ཡིན་ཟེར་བ་རེད། ལྡན་པའི་སྒོ་ནས་ཡོད་དུས། གནོད་སེམས་ད་ག་ནང་བཞིན་སྒྲ་མི་སྙན་པའི་མི་དེ་དེ་ནི་གར་ས་གཤིས་རྒྱུད་དེ་འཇམ་པ་ཡོད་རེད། གཅིག་གིས་གནོད་བྱེད་དགོས་བསམ་པའི་བསམ་པ་དེ་འོང་གི་ཡོད་མ་རེད། ད། མང་ཆེ་བ་དེ་ནི། ཕ་གིའི་གནོད་སེམས་ཟེར་མཁན་དེ་ཨ་ནི།

འོ་ན་ཡོད་ཨ་ད་ལྡན་པའི་སྒོ་ནས་ཡོད་པའི་ཆོས་སུ་རྣམས་ནས་ནི་ཁྱབ་པ་མེད་ཟེར་གྱི་རེད་དེ་ལྡན་པའི་སྒོ་ནས་ཡོད་ནི་ཡོད་པའི་མ་ཆོས་སུ་འགྱུར་བ་འོ་ད་དེ་ཕྱིར་དེ་ཁོ་ཐོབ་པ་ཐོབ་པ་ལྡན་པ་ཡིན་ཙང་དེ་ནི་ལྡན་པ་ཡིན་ཟེར་གྱི་ཡོད་རེད་མ་གཏོགས་ཅི་ལ་ཁོ་རང་མངོན་གྱུར་དུ་ཡོད་ཟེར་གྱི་ཡོད་མ་རེད་བ་འོ་དེ་ཕྱིར། དེ་འདི་ལོ་དགུ་ཡ་མང་པོ་ཞིག་ལ་ཡོད་རེད་འདོད་ནོ་དེ་མགོ་ནས་ཤུགས་པ་དེ་མང་པོ་ཡོད་རེད་དེ་ཁོ་དེ་ལྡན་པ་ཡིན་དེ་ནི་མེད་ཟེར་གྱི་ཡོད་དེ་མང་པོ་ཡོད་རེད། སྒྲ་མི་སྙན་ན་གསུམ་ཡོད་དེ་དེ་ན་བདུན་པ་དངོས་སུ་ཡང།

ཞིབ་ཚགས་བསམ་མནོ་བཏང་བ་ཡིན་ན་ཅི་གང་མི་དགེ་བ་ཤ་སྟག་རེད། མི་དགེ་བ་ཡོད་དེ་མི་དགེ་བ་དེ་ལ་འབྲས་བུ་ཡི་གོ་ལས་སླ་པོ་རྩ་ནས་ཡོད་མ་རེད་ག་ག་ལོག་ལ་ཨ་ནི་འབྲས་བུ་བུ་དེ་ནི་ལྕི་བ་ཤ་སྟག་རེད་མ་གཏོགས་ཅི་རེད་དེ།